བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་རིམ་གསན་གཟིགས་གནང་མཁན་ཚང་མར་དགའ་བསུའི་འཚམས་འདྲི་དང་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་སོ་བརྒྱད་བོད་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་ཟླ་བ་གཉིས་པའི་ཚེས་བདུན། གཟའ་མིག་དམར་ཉིན་གྱི་གསར་འགྱུར་ལེ་ཚན་འགོ་འཛུགས་ཞུ་གི་ཡིན་སྙན་སྒྲོན་ཞུ་མཁན་པད་མ་ཚེ་རིང་ཡིན། གསེར་རྟ་ཕུ་བོ་ཡུལ་ཚོའི་ནང་གཟའ་པ་སངས་ཉིན་བོད་མི་གསུམ་གྱིས་རང་ལུས་མེ་བསྲེགས་བཏང་སྟེ

བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱས་ཡོད་པ་དང་ཡིག་ཆ་མང་པོ་སྦྱར་འགྲེམས་བྱས་སྟབས། ད་ལྟ་རྫ་སྨད་དབོན་པོ་དགོན་པ་དང་གྲོང་སྡེ་གཉིས་ཀར་ཧ་ཅང་དམ་དྲག་འོག་ཡོད་པ་མ་ཟད་འགྲོ་སྐྱོད་བཀག་སྡོམ་དང་ཟ་ཁང་ཚོང་ཁང་སོགས་སྒོ་ཕྱེ་མི་ཆོག་པའི་དམ་དྲག་བྱས་ཡོད་པའི་གནས་ཚུལ་བརྒྱུད་ལམ་ཁག་གི་ནང་ཐོན་བཞིན་འདུག། བོད་ནང་གི་ཛ་དྲག་གནས་སྟངས་ཐད་དབུས་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་སང་ཉིན་ཚེས་བརྒྱད་ལྷག་དཀར་ཉིན་དང་སྟབས་བསྟུན་ནས་གཞིས་ལུས་བོད་མི་རྣམས་ལ་སྐྱིད་སྡུག་མཉམ་མྱོང་དང་རྒྱའི་བཙན་གནོན་འོག་དཀའ་སྡུག་མྱངས་དང་མྱོང་བཞིན་པའི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་མཚོན་པའི་ཆེད་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཡོངས་ནས་ཉིན་བརྒྱ་དུས་གཅིག་ལ་ལས་འགུལ་ཆེད་མཆོད་འབུལ་སྨོན་ལམ་གནང་དགོས་པའི་བཀོད་ཁྱབ་ཕེབས་དོན་ལྟར་བཞུགས་སྒར་ཁུལ་དུ་གནས་སྡོད་བོད་མི་སེར་སྐྱ་ཚང་མས་རང་ལུས་ན་བཟའ་དང་ཁ་རས་ནག་པོ་གྱོན་ཏེ་ཕྱི་དྲོ་ཆུ་ཚོད་གསུམ་པ་ནས་ལྔ་པ་བར་ཆུ་ཚོད་གཉིས་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་རྟེན་མཆོག་སྤྱན་སྔར་མཆོད་འབུལ་སྨོན་ལམ་འཚོགས་རྒྱུ་དང་དེ་ནས་ཆུ་ཚོད་ལྔ་དང་ཕྱེད་ཀའི་ཐོག་གཙུག་ལག་ཁང་ནས་མེག་གྷན་དང་དཔའ་བོའི་རྡོ་རིང་བར་གཞི་རྒྱ་ཆེ་བའི་མར་མེའི་ཁྲོམ་སྐོར་གྱི་ལས་འགུལ་སྤེལ་རྒྱུ་རེད་འདུག། དེ་ནས་ཕྱི་རྒྱལ་ཡུལ་གྲུ Swiss དང་ལྷོ་ཨ་ཕི་རི་ཀ་ཉི་ཧོང་སོགས་ཀྱི་ནང་ལས་འགུལ་ཇི་ལྟར་སྤེལ་གྱི་ཡོད་པའི་སྐོར་འབྲེལ་ཡོད་ནས་འདི་ག་ངོ་སྤྲོད་གནང་དོན།
བཀའ་ཤག་ནས་བཀའ་བློན་ཁྲི་པ་བཀའ་མ་ཕེབས་པ་དང་ཨ་ནི

དགོང་དག་སང་ཉིན་དགོང་དག་ཆུ་ཚོད་དྲུག་དང་ཕྱེད་ཀ་ལ་འདུག་མི་མང་ཚང་མ་མཉམ་དུ་མཉམ་འཛོམས་བྱས། དེ་གར་འཛོམས་ནས་ཨ་ནི་འདི་ནས་ང་ཚོ་ཆུ་ཚོད་གཉིས་ཡི་རིང་ག་གི་ཨ་ནི་དུ་ང་ཚོ་ཞི་བའི་རྔམ་སྟོན་ཁྲོམ་སྐོར་དུ་འགྲོ་བ་བྱས་བཞག་ཡོད། ཨ་ནི་འདི་ཛུ་རིག་གྲོང་ཁྱེར་དཀྱིལ་ལ་ཕྱིན་ནས་ཨ་ནི་ང་ཚོ་མཐའ་མ་དེ་ཨ་ནི་དུ་རྒྱ་མི་རྒྱ་མི་གི་གཞུང་ཚབ་མདུན་དེ་ལ་ང་ཚོ་ཕ་གིར་ཕྱིན་བྱས་སྐད་འབོད་བརྒྱབ་བྱས། ཨ་ནི་འདི་སྐབས་དེ་ལ་རི་ཀོན་དགོན་པའི་གི་མཁན་རིན་པོ་ཆེ་དང་དགེ་འདུན་རྣམ་པ་ཚོ་དུས་ཆིབས་བསྒྱུར་གནང་གི་རེད་ད་ག་ནང་བཞིན་ང་ཚོ་ག་ཚོད་རེད་དེ་བར་གཞུང་འབྲེལ་མེད་པའི་ཚོགས་པ་དེ་འདྲ་བུད་མེད་ཚོགས་པ་སུད་སི་བུད་མེད་ཚོགས་པ་ཨ་ནི་སུད་སི་གི་གཞོན་ནུ་གཞོན་ནུ་དང་ཨ་ནི་ད་སུད་བོད་མཛའ་འབྲེལ་ཚོགས་པ་ཁོ་རང་ཚོ་དུས་དེ་འདྲ་ཤོད་ནས་ཁོ་རང་ཚོ་བཀའ་སློབ་གནང་ཡ་བྱས་ཨ་ནི་ང་ཚོ་འདི་ག་ཚོད་རེད་དེ་རིང་སང་ཉིན་ང་ཚོ་དུས་རྒྱ་མི་གཞུང་ཚབ་ལ་ང་ཚོ་སྙན་ཞུ་ཞིག་ཕུལ་ཡ་ཡིན་ད་ག་ནང་བཞིན་ང་ཚོ་ཕ་ནས་འདི་སྐབས་དེ་ལ་ང་ཚོ Flyer ད་ག་འདི་བོད་ཀྱི་ད་ལྟ་ཛ་དྲག་གནས་སྟངས་ཐོག་ལ་ང་ཚོ་འདི་གནས་ཚུལ་མ་ཤོག་བུ་ལ་མ་ཕབ་བྱས་ཨ་ནི་མ་མི་མང་ལ་མ་བཀྲམས་བྱས་ཨ་ནི་ལམ་ཀ་ལ་མ་ཟེར་ཅི་ད་ང་ཚོ་སྐད་འབོད་བྱེད་ཀྱི་བྱེད་ཀྱི་འགྲོ་བ་བྱས་བཞག་ཡོད་དུས་སོང་ཙང་ཨ་ནི་ད་ལྟ་ད་ལྟ་ང་ཚོ་སང་ཉིན་དུས་མི་མང་མང་པོ་འཛོམས་པའི་ང་ཚོ་རེ་བ་ཆེན་པོ་ཡོད། གང་ཡིན་ཟེར་ན་ཅི་ད་མི་མང་མང་ནང་ལ་མང་པོ་ཞིག་སེམས་འཚབ་ཆེན་པོ་ཆེན་པོ་གནང་གི་འདུག་འདི་སོང་ཙང་ཨ་ནི་ས་ནི་འདི་འདི་མདོར་བསྡུས་ཞུས་ན་འདི་འདྲ་རེད་བཞག་ལོ། ད་སྤྱིར་བཏང་བྱས་ན་ད་ང་ཚོ་བདུན་ཕྲག་དཀྱིལ་ལ་སོང་ཙང་ཨ་ནི་བདུན་ཕྲག་གིས་ད་ལས་ཀའི་ཚང་ནས་སོང་ཙང་ཨ་ནི་སྤྱིར་བཏང་ཛུ་རིག་གྲོང་ཁྱེར་ལ་ནི་སྤྱིར་བཏང་བོད་པ་བོད་མི་མང་པོ་ཡོད་སྤྱིར་བཏང་ཡིན་ནས་ང་ཚོ་ང་རང་ཚོ་ཚོད་དཔག་ལ་བྱས་པ་ན་མི་ཧ་ལམ་སུམ་བརྒྱ་བཞི་བརྒྱ་སླེབས་མ་ཡས་སམ་ཟེར་འདུག།
འདི་སོང་ཙང་ང་ཚོ་རེ་བ་ཆེན་པོ་ཞིག་རྒྱབ་ཀྱི་ཡོད་ལོ། ད་ད་ལྟ་ང་ཚོ་རྒྱལ་ཡོངས་ཀྱི་ད་ལྟ་བོད་ནང་ལ་ང་ཚོའི་བོད་རིགས་ལུས་སྲོག་མེར་མཆོད་ཕོད་པ་རྣམས་ཀྱི་ཆེད་དུ་སང་ཉིན་རྒྱལ་ཡོངས་སྨོན་ལམ་གནང་གི་ཡོད་པ་དེའི་སྐབས་དུ་ང་ཚོ་ལྷོ་ཨ་ཕི་རི་ཀ་གི་ངོས་ནས་ད་ལྟ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་དམིགས་བསལ་ད་ལྟ་ཌར་བན་ལ་གཅིག་ཡོད་རེད་དེ་ཙམ་རེད་ཡིན་ནས་ང་ཚོ་བོད་ལ་དགའ་པོ་གནང་མཁན

བདུན་ཕྲག་གཅིག་ནང་གི་ལས་ཀའི་དུས་ཚོད་ལ་ཁེལ་བསྡད་དུས་ཙམ་པ་ཉིན་གུང་དཔེར་ན་ལས་གཞི་དེ་འདྲ་སྤེལ་བ་རེད་ཅེ་ན་མི་མི་འཛོམས་དེའི་ཐོག་ནས་དཀའ་ངལ་ཞིག་འཕྲད་བསྡད་ཀྱི་འདུག་དེ་འདྲས་སོང་ཙང་ཨ་ནི་ཚེས་པ་བརྒྱད་ཀྱི་ཉིན་མོ། ནམ་རྒྱུན་ང་ཚོའི་བོད་པའི་ཐོག་ལ་ཡ་ཞེ་དྲག་གི་གདུང་སེམས་མཉམ་སྐྱེད་བྱེད་མཁན་གྱི་ཉི་ཧོང་གི་གསང་སྔགས་མ་དགོན་གོ་ཀོ་ཀུ་ཇི་བྱས་ཏེ་སྔས་མ་ད་ལྟ་སྐྱབས་མགོན་རིན་པོ་ཆེ་དེའི་ལས་དགོན་པ་དེ་ལ་ཡ་ཚར་གཉིས་གསུམ་གྱི་ཞབས་སོར་འཁོད་པ་རེད་ཨ་ནི་མཆོད་འབུལ་དེ་ཚོ་གནང་དེ་འདྲས་གནང་ཡོད་རེད་བྱས་བྱས། ཨ་དགོན་པ་འདིའི་དགོང་དག་ཕྱག་ཚོད་དྲུག་དང་ཕྱེད་ཀའི་ཐོག་ལ་ཡ་མི་འཛོམས་གནང་ཡ་གི་དེ་འདྲའི་ལས་གཞི་བསྒྲིགས་ཡོད། ཐོག་མར་བྱས་པ་རེད་ཅེ་ན་རྒྱ་མིའི་གཞུང་ཚབ་ཀྱི་གཡས་གཡོན་དུ་བ་ལ་ཡ་དེ་བཀའ་ཕེབས་ཤག་དེ་ཡིན་ན་ད་ལྟ་འདུག་གནས་ཡུལ་རྒྱལ་ཁབ་ནང་ལོགས་ལ་ཡ་ཁྲོམ་སྐོར་བྱེད་མཁན་དང་སྐད་འབོད་བྱེད་མཁན་དེ་ཚོ་ལ་ཡ་ཨ་ནི་གནས་ཡུལ་རྒྱལ་ཁབ་ནས་དེ་འདྲས་ཀྱི་བཀའ་འཁྲོལ་སྤྲད་ཡ་གི་ལུགས་སྲོལ་དེ་མེད་དུས་ཙམ་པ་ཨེ་ཕྱི་ལོགས་དུ་བ་ལ་ཡ་མེ་ཏོག་གི་ལྡུམ་ར་སོགས་དེ་འདྲས་དང་ཐང་བདེ་དེ་འདྲས་ལ་བྱས་པ་ལས་ཨེ་ནི་དགོན་པ་གཅིག་ནང་ལ་བྱས་ན། དེར་དོན་དག་དེ་མ་རྫོགས་སུས་མཚོན་ཆད་ཡོང་གི་རེད་བསམ་སྟེ་ཨ་ནི་དགོན་པ་དེའི་ནང་གྲ་སྒྲིག་ཞུས་པ་ཡིན། དགོན་པ་འདིའི་ནང་ལོགས་ལ་ཡ་ཐོག་མར་ཨ་ལས་ཁོང་རྣམ་ཚོ་སྲོག་སྐྱོན་བཏབ་སྟེ་ཚེ་སྲོག་བློས་བཏང་མཁན་ད་ད་རེས་ཕལ་ཆེར་མི་ཉི་ཤུ་ཟིན་ཡིན་པ་ཁོང་རྣམ་ཚོ་གི་མི་བཅུ་བདུན་གྱི་སྐུ་པར་ང་ཚོས་བསྒྲིགས་སོང། སྐུ་པར་དེ་གྱད་དེ་བསྒྲིགས་ཨེ་ནི་དེ་ལ་ཡ་ཉི་ཧོང་ཡུལ་སྲོལ་དང་མཐུན་པའི་བྱས་བྱས་ཨེ་ནི་མེ་ཏོག་གིས་མཐའ་བསྐོར་ཨེ་ནི་ད་ག་ནང་བཞིན་ག་རེ་ཟེར་དགོས་རེད་དགོན་པ་དེ་ལ་ཡ་རྟེན་གཙོ་བོ་དེ་སྟོན་པའི་སྐུ་གཅིག་སྔས་མ་སྐྱབས་མགོན་རིན་པོ་ཆེས་གསོལ་རས་གནང་ཡོད། བྱས་བྱས་ཨེ་ནི་དགོན་པ་དེ་ཆོས་ལྟ་ཨ་ལས། རྟེན་དེའི་འོག་ལ་ཡ་ཨེ་ནི་བས་ཏེ། ཚེ་སྲོག་གཏོང་མཁན་ཁོང་རྣམ་ཚོའི། སྐུ་པར་དེ་གྱད་དེ་བྱས་མེ་ཏོག་གི་མཆོད་པ་དེ་གྱད་དེ་བཤམས། ཨེ་ནི། དེའི་རྒྱབ་རྗེས་ད་ག་རང་ལ་ཨ་ལས། མཚུངས། ག་རེ་ཟེར་སྨོན་ལམ་གྱི་དབུ་འཛུགས་ཞུ་ཡས་ཀྱི་ཚིག་གཅིག་གཉིས་ཤིག་ད་ལྟ། ཚོགས་འདུ་གཙོ་སྐྱོང་གནང་མཁན་གྱིས་དེ་གནང་ཨེ་ནི་དེའི་རྒྱབ་རྗེས་དེ་ལ་ཡ། ཁི། ང་ཚོའི་གི། བོད་པའི་ཐོག་ལ་མཁས་པ། Professor Ishihama ལ་ཞུ་མཁན་ཅིག་ཁོ་རང་གི། བོད་ཀྱི་གནས་སྟངས་སྤྱི་ཡོངས་ཐོག་ནས་ཨེ་ནི། གཏམ་བཤད་གནང་བ་བྱས་པ་ཡིན། འདིའི་རྗེས་དེ་ལ་ཡང་ནི་དོན་བརྗོད་ཀྱི་གདའ།
ད་རེས་ཀྱི་ཉེ་དུས་ཀྱི་གནས་ཚུལ་ནི་ཚབས་ཆེན་པོ་ག་འདྲས་བྱུང་ཡོད་དང་དེའི་རྒྱབ་ལྗོངས་དང། ནི་དེ་ཚོའི་ཐོག་ལ་ཡང་ལྟ་ཅི་གར་སོང་བའི་མྱོང་བ་མི་མང་ཚོ་ལ་ཡང་ངོ་སྤྲོད་དུ་མ་ཚོར་རོབ་ཙམ་བྱས་འདུག་ཡ་གི་དེ་འདྲས་ཀྱི་ལས་རིམ་བསྒྲིགས་འདི་ཚར་བའི་རྗེས་དེ་ལ་ཡང།

རྒྱ་ཆེན་པོ་སྤེལ་བྱས་ཨེ་ནི་དེའི་ཐོག་ལ་ཡང་ཡང་བརྒྱ། དགོན་པའི་གི་མ་དགོན་གྱི་ཕྱི་ལོགས་དེ་ལ་ཡང་དོ་བརྒྱ་འཛུགས་དགོས་ཀྱི་འདུག་དེ་དོ་བརྒྱ་དེ་གཡས་གཡོན་ལ་ཡང་ཨེ་ནི། གངས་ཀ་ལོག་གི་ལག་ལག་པ་ལ་ཡང་ཡང་ལག་ཐོག་བྱས་ཨེ་ནི་དཔལ་དུ་སྨོན་ལམ་འདོན་སྤེལ་བྱས་དང་ཨེ་ནི། ཡང་དེ་ལ་ཡང་མི་ཁོ་ན་ཚོས་འབྲེལ་ཡོད་ཁག་གཅིག་གཉིས་གཅིག་གིས་གཏམ་བཤད་སྤེལ་བྱས་བྱས། ཨ་དེ་ཉིན་མོ་འདི་ང་ཚོའི་ལས་གཞི་ར་དེ་འོ་དེ་འདྲས་སུ་སྤེལ་ཡ་ཡིན། དཔལ་ཆེན་དམ་པའི་ཕྱག་ལས་ཡས་ན། གསར་འགྱུར་བཀོད། གསར་འགྱུར་བརྒྱུད་ལམ་ཐོག་ནས། གཅིག། གནས་ཚུལ་འདིའི་བར་གང་འདྲས་ཤེས་རྟོགས་ཡག་པོ་ཡོང་ཐུབ་ཡག་གི། དེ་འདྲས་ཀྱི་ལས་གཞི་ར་ཆགས་ཡོད་རེ་བ་ཡོད། ཟླ་བ་འདིའི་ཚེས་གཅིག་ཉིན་རྒྱ་གར་བྱང་ཤར་ཀ་ལོན་སྦུག་ཁུལ་དུ་གསར་རྒྱག་གནང་བའི་གཡུ་ལོ་བཀོད་རྒས་གསོ་ཁང་དབུ་འབྱེད་གནང་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དངོས་གྲུབ་རྡོ་རྗེ་ལགས་ཀྱིས་རྒས་གསོ་ཁང་དེ་དབུ་འབྱེད་གནང་འདུག་རྒས་གསོ་ཁང་འདི་ནི་ཁུལ་དེར་གནས་སྡོད་བྱེད་མཁན་རྒས་གཅོང་ཉམ་ཐག་ཚོའི་བདེ་སྡུག་ལ་དམིགས་ཏེ་རྒྱག་པ་ཞིག་ཡིན་པ་རེད། ཐོག་མར་ས་ཆ་ཉོ་རྒྱུའི་ཆེད་དུ་དཔལ་ལྡན་སྐུ་སྒེར་ཡིག་ཚང་ནས་སྒོར་འབུམ་བདུན་གསོལ་བསྩལ་དང་དེ་འཕྲོས་ཀྱི་རོགས་དངུལ་ཐབས་འཚོལ་ནང་སྲིད་ལས་ཁུངས་ནས་གནང་སྟེ་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་ཨར་ལས་འགོ་འཛུགས་གནང་འདུག་རྒས་གསོ་ཁང་འདིར་ཁྱོན་འགྲོ་གྲོན་འབུམ་བརྒྱ་དང་བཞི་བཅུ་ཞེ་དྲུག་ལྷག་སོང་ཡོད་པ་དང་རོགས་རམ་གནང་མཁན་གཙོ་བོ་ཁེ་ན་ཌ Ottawa བོད་ཀྱི་མཛའ་གྲོགས་ཚོགས་པ་དང་ཨ་རིར་གནས་སྡོད་ལྕམ་སྐུ Victoria Sujata གཉིས་རེད་འདུག་ད་ལྟའི་ཆར་རྒས་གཅོང་ཕོ་མོ་གྲངས་བཅོ་བརྒྱད་བཞེས་གནང་འདུག་ཡང་ཚེས་བཞི་ཉིན་ས་རཱ་མཐོ་སློབ་ཏུ་ཉིན་གཉིས་རིང་ཞིང་གཤེགས་དམ་པ་དགེ་བཤེས་བློ་བཟང་རྒྱ་མཚོ་མཆོག་གི་རྗེས་དྲན་གྱི་བགྲོ་གླེང་ཞིག་ཚོགས་གནང་འདུག་བགྲོ་གླེང་ཚོགས་འདུའི་སྐུ་མགྲོན་གཙོ་བོར་བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་དང་མདོ་སྨད་སྤྱི་འཐུས་བསོད་ནམས་རྒྱལ་མཚན་ལགས་དེ་བཞིན་སློབ་གྲྭའི་སློབ་སྤྱི་དང་ལས་བྱེད་དགེ་རྒན་སློབ་ཕྲུག་སློབ་ཟུར་སོགས་སུམ་བརྒྱ་བརྒལ་བ་འདུ་འཛོམས་བྱུང་འདུག་བགྲོ་གླེང་ཚོགས་འདུའི་ཐོག་ཞིང་གཤེགས་རྒན་བློ་བཟང་རྒྱ་མཚོ་མཆོག་གི་ཆོས་ཕྱོགས་ཀྱི་སློབ་གཉེར་དང་བཟང་སྤྱོད་གཉན་འཕྲང་གི་དུས་སྐབས་དང་དམ་པ་ཁོང་གི་མཛད་རྗེས་བོད་ཀྱི་སྐད་ཡིག་དང་མི་རིགས་ལ་བཅངས་པའི་ལྷག་བསམ་དང་སྙིང་རུས་ཐུགས་རེ་དང་ང་ཚོའི་འཐུས་ཤོར་སོགས་བརྗོད་གཞི་འདྲ་མིན་ཐད་ལ་བགྲོ་གླེང་གནང་འདུག་ཡང་ཚེས་དྲུག་ནས་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་སློབ་གྲྭ་ཁག་གི་འགན་འཛིན་ཟབ་སྦྱོང་ཞིག་ཀྱང་དབུ་འཛུགས་གནང་འདུག་ཟབ་སྦྱོང་འདིའི་ཐོག་སམ་བྷོ་ཊ་དང་རྡ་ས་བོད་ཁྱིམ་མ་སུ་རི་བོད་ཁྱིམ་བལ་ཡུལ་གངས་ཅན་བདེ་རྩ་བཅས་ཀྱི་འགན་འཛིན་ཁྱོན་ཉི་ཤུ་རྩ་གཉིས་ནས་མཉམ་ཞུགས་གནང་འདུག་སྐབས་དེར་སློབ་གྲྭའི་དགེ་རྒན་ཚོར་གཞི་རིམ་ཤེས་ཡོན་སྲིད་བྱུས་དང་མཉམ་རུབ་སློབ་གཉེར་གྱི་ལམ་ལུགས། དམིགས་བསལ་ཤེས་ཡོན་བཅས་སོགས་ཀྱི་ཐོག་ལ་སློབ་འཁྲིད་གནང་རྒྱུ་རེད་འདུག་ལྷན་རྒྱས་ནས་གཟིགས་བཞིན་པ་དེ་བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་ཚན་རེད་རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་པར་ཐུགས་རྗེ་ཆེ

བོད་ཀྱི་བརྙན་འཕྲིན་གཟིགས་མཁན་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་གུས་ནས་བདུན་ཕྲག་འདིའི་ནང་གི་རྩིས་འབྲས་གལ་ཆེ་བ་ཁག་སྙན་སེང་ཞུ་རྒྱུ་ཡིན་སྤྱི་བཏང་བོད་ཟླ་བཅུ་གཉིས་པ་འདི་གྲང་ངར་ཆེ་བ་ཡོད་ཟླ་བ་འདིར་གྲང་མོ་ཆེ་བ་ཟེར་ཤིན་ཏུ་གྲང་བའི་སྒང་གྲང་ངར་གསོད་རོགས་བྱོས་ཟླ་འདིའི་བོད་ཚེས་ཉི་ཤུ་རྩ་བརྒྱད་ནས་ཕྱི་ཟླའི་དབུགས་ཐོབ་ཤིང་རྩི་ཁ་འབུས་ཅེས་སུ་ས་ལ་བྲོས་ཅུང་ལས་བོས་ན་ཤེས་པ་ཅན་གྱི་བདག་དབང་སི་མཚོ་ལ་ད་ར་བྱ་བོས་ན་ཞིང་ལས་ས་ལུད་འདོན་གྱི་རིན་གཞན་ཡང་བདུན་ཕྲག་འདིའི་ནང་བུམ་སྟོང་ལྷོ་ཡི་ཕྱོགས་སུ་ཁེལ་གྱི་ཡོད་སྟབས་ཕྱོགས་དེར་གལ་ཅན་ལས་དོན་རིགས་འཛེམ་དགོས་པ་གལ་ཆེན་པོ་ཡིན་དཔེར་ན་ཆང་སའི་རྟེན་འབྲེལ་མཛད་སྒོ་བྱེད་སྐབས་ཕོ་མོའི་བཞུགས་གྲལ་ཞལ་བུམ་སྟོང་ཁེལ་བའི་ཕྱོགས་དེར་བསྟན་མི་རུང་བ་དང་དེ་བཞིན་དུ་གཡང་འགུགས་སོགས་ལྷོ་ཡི་ཕྱོགས་ནས་གཡང་འགུགས་བྱ་མི་རུང་བ་ཡིན་གཞན་ཡང་ཕུང་པོ་ཕྱི་ལ་གཏོང་བའི་སྐབས་ལྷོ་ཡི་ཕྱོགས་སུ་ཞལ་ཕྱོགས་ཏེ་ཕུང་པོ་ཁྱེར་མི་རུང་བ་ཡིན་མདོར་ན་གལ་ཅན་ལས་དོན་གང་དང་གང་བསྒྲུབ་ཀྱང་བུམ་སྟོང་གནས་པའི་ཕྱོགས་དེར་འཛེམ་དགོས་པ་ཡིན། གལ་སྲིད་ཕྱོགས་དེ་ག་རང་ལ་ལས་དོན་བསྒྲུབ་དགོས་ཚེ། བུམ་སྟོང་འཁེལ་བའི་ཕྱོགས་དེར་འཇམ་པའི་དབྱངས་ཀྱི་སྐུ་ཞིག་བསྟན་པ་དང། ཞབས་རིམ་དུ་གནམ་ས་སྣང་བརྒྱད་བཏོན་པ་ཡིན་ན་བུམ་སྟོང་གི་ངལ་བ་ཞི་བར་བྱེད་ཀྱི་ཡོད། ཆང་སའི་རྟེན་འབྲེལ་སོགས་ལོ་འདིའི་ཕྱོགས་བཟང་ལྷོ་སྨད་དང་ནུབ་སྟོད་ཕྱོགས་སུ་འཁེལ་གྱི་ཡོད་པས་འདི་གཉིས་གང་རུང་ལ་བཞུགས་གྲལ་ཞལ་བལྟ་བ་དང་གཞན་ཡང་བྱ་བ་གང་དང་གང་ཡིན་ན་ཡང་ལྷོ་སྨད་དང་ནུབ་སྟོད་ཕྱོགས་སུ་ཞལ་བལྟས་ནས་བསྒྲུབ་ན་བཟང་བ་ཡོད། བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དང་སྤྱི་ཟླ་གཉིས་པའི་ཚེས་བཅུ་གཉིས་ཉིན་འཕྲོད་སྦྱོར་བཟང་ནའང་ཆུ་ཚགས་འཁེལ་བས་འགྲུལ་སྐྱོད་བྱེད་པར་ངན་པས་འཛེམ་པ་གནང་དགོས་གལ་སྲིད་དེའི་ཉིན་འགྲུལ་བཞུད་སོགས་མ་བྱེད་ཀ་མེད་ཆགས་སོང་ན་ཆུ་ཚགས་ཟློག་པའི་ཐབས་ནི་ནང་ནས་ཕྱི་ལ་ཐོན་དུས་ཇ་ཚགས་ནང་ཆུ་བཙག་པའི་གཏོ་བཅོས་བྱས་ན་ཆུ་ཚགས་དེ་ཟློག་ཐུབ་ཀྱི་ཡོད། བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་དང་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་འཕྲོད་སྦྱོར་ངན་པ་མ་ཟད། ས་བདག་དབུལ་པོ་ལག་སྟོང་ཞེས་འཁེལ་བས་རྒྱུ་ནོར་ཕྱི་ལ་གཏོང་བར་ངན་པ་མ་ཟད་ཁྱད་པར་དུ་དངུལ་སོགས་མི་ལ་ཕར་སྤྲོད་བྱེད་པར་ངན་པ་ཡིན་པས་འཛེམ་པ་གནང་དགོས། གལ་སྲིད་དེའི་ཉིན་དངུལ་སོགས་རྒྱུ་ནོར་ཕྱི་ལ་མ་གཏོང་རང་གཏོང་ཐུག་ན་དབུལ་ལག་གཏོ་བཅོས་ངེས་པར་དུ་གནང་དགོས། དབུལ་ལག་དེ་དེ་ཡང་དབུལ་ལག་གི་གཏོ་བཅོས་སུ་སྤག་ལ་རུས་སྦལ་གཅིག་བཟོས་ཤོག་བུའི་སྟེང་ལག་པའི་རི་མོ་ཞིག་བྲིས་ཏེ་རུས་སྦལ་གྱི་ཁོག་པར་བཅུག། དེ་བཞིན་དུ་རུས་སྦལ་དེའི་ལྟོ་བར་ཨང་ཀི་ལྔ་ཞིག་བྲིས་པས་དབུལ་ལག་གི་ངལ་བ་ཟློག་ཐུབ་ཀྱི་ཡོད། གཞན་ཡང། དེའི་ནུབ་ཁ་བ་བབས་ན།